ཨ་རིའི་རླུང་འཕྲིན་ཁང་གི་རེས་གཟའ་ཉི་མའི་བགྲོ་གླེང་མདུན་ཅོག་གི་ལས་རིམ་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་ལས་རིམ་གོ་སྒྲིག་ཞུ་མཁན་བསྟན་འཛིན་ནོར་བཟང་ཡིན། ད་རེས་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་ལྔ་པ་འདིའི་ཐོག་ནས། འཛིན་སྐྱོང་བཀའ་ཤག་ནས་རྒྱ་བལ་འབྲུག་གསུམ་དང་དེ་བཞིན་གྱི་ཕྱི་རྒྱལ་གནས་འཁོད་བོད་རིགས་རྣམས་ནས། བོད་མིའི་གཞི་རྩའི་ལས་འགན་འཁུར་ཐུབ་པའི་ཆེད་དུ་ཡ་དམིགས་བསལ་གྱི་དཔྱ་ཁྲལ་ལག་དེབ་འབུལ་ཆད་སོང་བ་དང་ལྷག་པར་དུ་གསར་བཟོ་བྱ་རྒྱུའི་གོ་སྐབས་འཕར་མ་གཅིག་དང། བསྡུ་དངུལ་གྲངས་ཀ་སྤར་ཆ་དང་འབྲེལ་ནས་ཁྲིམས་ཡིག་བསྐྱར་བཅོས་གཅིག་གནང་ཕེབས་ཡོད་རེད། བརྗོད་གཞི་འདི་ཡིན་པ་ཡིན་ན་ད་རེས་གྲོས་ཚོགས་ཙམ་མ་རེད་འདས་པའི་གི་གྲོས་ཚོགས་སྔ་རྗེས་ནང་ལ་ཡ་ཙམ་མ་རེད། དེ་བཞིན་གི་སྤྱི་ཚོགས་ནང་ལ་ཡ་ཡང་ནས་ཡང་དུ་གླེང་སློང་བྱེད་བསྡད་པའི་གི་གནད་དོན་གལ་ཆེན་པོ་གཅིག་ཆགས་ཀྱི་ཡོད་རེད། ད་རེས་ང་ཚོའི་ལས་རིམ་འདིའི་ཐོག་ནས། ཁྲིམས་ཡིག་བསྐྱར་བཅོས་འདི་གི་གནད་འགག་སོགས་ཀྱི་ཐོག་ལ་ཡང་གླེང་མོལ་ཞུ་གི་ཡིན། ལས་རིམ་འདིའི་ཆེད་དུ་ཁ་པར་བརྒྱུད་ལམ་ཐོག་ནས་བོད་མི་མང་ཨོ་སི་ཀྲོ་ལི་ཡ་ཨེ་ཤི་ཡའི་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་དང་དེ་བཞིན་གྱི་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་དྲུང་ཚབ་བསྟན་འཛིན་ལེགས་གྲུབ་ལགས་ཁ་པར་བརྒྱུད་ལམ་ཐོག་ནས་མཉམ་ཞུགས་གནང་གི་ཡོད། རྣམ་པ་གཉིས་ཀ་དུས་ཚོད་གནང་བ་ཐུགས་རྗེ་ཆེ་ཞུ་གི་ཡིན་རྩ་བའི་ད་ད་ལྟ་གྲོས་ཚོགས་འགྲོ་བཞིན་པ་རེད་ཤག་ཨ་ནི་རྣམ་པ་གཉིས་ཀ་ད་དེ་ལས་རིམ་འདི་གལ་ཆེན་པོ་ཅིག་དགོངས་ནས་བརྩིས་གནང་བྱས་ཨ་ནི་གཅིག་གི། དུས་ཚོད་གནང་བ་ཐུགས་རྗེ་ཆེ་ཞུ་གི་ཡིན། དུས་ཚོད་བཏོན་གནང་བ་འདི་ལ་ཡ། ཨ་ནི་ངས་དུས་ཚོད་མང་པོ་མ་ལེན་པའི་ཐོག་ནས་དང་ཐོག་ད་ལྟ་གོང་དུ་ངོ་སྤྲོད་ནང་ཕྱིན་པ་ནང་བཞིན། ད་ད་རེས། རྒྱ་གར་དང་བལ་ཡུལ་རེད་འབྲུག་རེད་དེ་བཞིན་གྱི་ཕྱི་རྒྱལ་ནང་ལ་ཡ། ད་དྭང་བླངས་དཔྱ་དངུལ་འབུལ་ཆད་ད་བར་ལ་ཡ། འབུལ་ཆད་སོང་བསྡད་པ་གྲངས་ཀ་དེ་ཕོན་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཀྱི་འདུག་ཨ་ནི། ད་གསར་བཟོ་རེད་དེ་གས་ལ་ཡ་དགོངས་པ་བཞེས་བྱས། འཛིན་སྐྱོང་ནས་ཨ་ནི་གཅིག། གྲོས་ཆོད་ཅིག་གནང་ཕེབས་ཡོད་རེད་འདི་ལ་ཡང་ད་གྲོས་ཆོད་འདི་སྤྱི་མོས་ཀྱི་ཐོག་ནས་བྱུང་ཕྱིན་པ་རེད། ད་དང་ཐོག་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས། ད་ངས་གྲོས་ཚོགས་ལས་རིམ་འདིའི་ནང་བལྟས་ཡོང་དུས་སྒང་ལ་ཡ། དྭང་བླངས་དཔྱ་དངུལ་གྱི་ད་ལྟའི་ལས་རིམ་འདི་དང་འབྲེལ་བའི་ཐོག་ལ་ཡ་ཆ་ཤས་བཞེས་མཁན་མང་ཤོས་ཅིག་དང་ད། ག་ཞུ་དགོས་རེད་དགོངས་ཚུལ་ལྷུག་པོ་གསུངས་བསྡད་མཁན་གཅིག་ང་ནང་ཆགས་བསྡད་ཀྱི་འདུག་ཨ་ནི་ད་འདི་འདྲས་ཅིག་གི་ཆ་ཤས་བཞེས་དགོས་ཡས་དེ་ག་རེ་གཟིགས་གནང་ཡོད་ན་དེ་གཅིག་གསུངས་རོགས་གནང་ཞུ་གི་ཡིན།
ཨོ་བཀྲ་ཤིས་བདེ་ལེགས་ནོར་བཟང་ལགས་ཨ་ནི་གོ་སྐབས་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན་རྩ་བའི་ད། ང་ཚོ་གྲོས་ཚོགས་འཐུས་མི་བཞི་བཅུ་ཞེ་ལྔའི་ནང་ནས་ད་ཚོགས་གཙོ་ཚོགས་གཞོན་འདི། སྟངས་འཛིན་གནང་མཁན་ཆགས་བསྡད་ཡོད་རེད་དེ་ཡིན་དུས་ད་ང་ཚོ་བཞི་བཅུ་ཞེ་གསུམ་འདི་མཉམ་ཞུགས་བྱེད་མཁན་ཆགས་ཡོད་རེད་དམིགས་བསལ། དེའི་ནང་ནས་ནི་ང་ཚོ། རྒྱ་བལ་འབྲུག་གསུམ་ཕུད་པའི་གི་ཕྱི་རྒྱལ་སྤྱི་འཐུས་ང་གཙོས་པའི་གི་ཕྱི་རྒྱལ་སྤྱི་འཐུས་གཞན་བཞི་པོ་ད་ང་ཚོ་ལྔ་པོ་འདི་གས་འདི། ས་ཐག་རིང་པོ་གཅིག་ད། ཨ་ནི་ག་ཟེར་དགོས་རེད་ད། གྲོས་མོས་སྒྲིག་འཛུགས་ཀྱི་ཐོག་ནས་འགྲོ་སོང་ཆེན་པོ་ཞིག་བཏང་ནས་ཡོང་གི་ཡོད་དུས་བསམ་པ་ལ་ཡ། ང་རའི་ངོས་ནས་ད་ཉི་མ་ག་ཚད་མཉམ་ཞུགས་ཡོད་པ་ཡིན་ནའི་དེའི་སྐབས་དེ་ལ་ཨ་མཉམ་ཞུགས་གང་ཐུབ་ཐུབ་བྱེད་ཐུབ་ཡས་ཀྱི་འབད་བརྩོན་བྱས་ཏེ་ཕྱོགས་གཅིག་ནས་ང། སྤྱི་འཐུས་ཡིན་པའི་གི་ལས་འགན་གཅིག་ད་ཕྱོགས་གཉིས་ནས་ད་ལས་འགན་ནང་ནས་ལས་འགན་གལ་ཆེ་ཤོས་དེ་སྤྱི་འཐུས་ཀྱི་གྲོས་ཚོགས་ཚོགས་པའི་སྐབས་དེ་ཆགས་བསྡད་ཀྱི་ཡོད་པ་དེ་དུས་ཨ་ནི་གཅིག་གི་འགྲོ་སོང་གི་གནས་སྟངས་རེད་ཨ་ནི་སོ་སོའི་འགན་འཁྱེར་སྟངས་ཀྱི་གནས་སྟངས་རེད། དེ་ག་ནང་བཞིན་གྱི་སྤྱི་པའི་གི་དག་ཅིག་གི་ག་ཟེར་དགོས་རེད་ཅིག་གི་རེ་བ་དང་དེ་གའི་ཚང་མ་བསམ་བློ་བཏང་ཡོང་དུས་ཙམ་པ་འདི་མཉམ་ཞུགས་མ་བྱེད་ཐབས་མེད་ཅིག་དང་མཉམ་ཞུགས་བྱེད་དགོས་ཡ་དེ་གལ་ཆེན་པོ་ཤེས་པའི་ཐོག་ནས་གནད་དོན་ག་འདྲའི་ཅིག་ལ་ཡིན་ནས་ལས་སོ་སོས་བསམ་བློ་བཏང་བྱས་གནད་དེ་སྐད་ཆ་བཤད་འཐུས་ཀྱི་གོ་སྐབས་དུ་ཟིན་གྱི་ཡོད་ཞེས། ལགས་ལགས་སོ། ད་ལྟ་དཔྱ་ཁྲལ་ལག་དེབ་འདིའི་ལ་ཡ་གཅིག་གི་གསར་བཟོ་དང་དེ་བཞིན་གྱི་འབུལ་ཆད་སོང་བ་དེ་གོ་སྐབས་འཕར་མ་དང་འབྲེལ་ནས་འཛིན་སྐྱོང་བཀའ་ཤག་གི་གྲོས་ཆོད་འདི་དང་འབྲེལ་ནས་ངས་འདི་གཅིག་ཞུས་ན་དྲན་སོང་རྩ་བའི་ད་དྭང་བླངས་དཔྱ་དངུལ་འབུལ་ཡ་འདིས་ཨ་ནེ་གཅིག་གི་བོད་དོན་འཐབ་རྩོད་ལ་ཡ་ཨ་ནེ་ཕྱར་གྲུ་མཉམ་འདེགས་དང་སྒྲིག་འཛུགས་ལ་ཡ་ངོས་འཛིན་དང་ཆེ་མཐོང། ད་བོད་མིའི་གི་ལས་འགན་གལ་ཆེ་ཤོས་ནང་གི་ཆེ་ཤོས་གཅིག་ཆགས་བསྡད་ཀྱི་ཡོད་རེད། འདས་པའི་གི་དུས་ཡུན་འདིའི་ནང་ད་ཐོག་མ་དགུ་བཅུ་བདུན་ཅུ་དོན་གཉིས་ལོ་ལ་ཡ་ད་དཔྱ་དངུལ་འབུལ་ཡ་ཐོག་མ་དེ་ནས་འགོ་བཙུགས་ཤག་དེ་ནས་ནི་ང་ཚོའི་དེའི་ལོ་རྒྱུས་མ་དེ་མ་ཕྱིར་དྲན་བྱེད་པ་ཡིན་ན།

དཔྱ་དེབ་ལག་དེབ། གསར་པ་བཟོ་མཁན་འདྲ་བོ་ཞིག་ཡིན་པ་ཡིན་ན། ད་གཙོ་བོ་དེ་རང་ཉིད་བོད་མི་ཡིན་པའི་དན་རྟགས་ཅིག་དང། ཡིན་གཅིག་མིན་གཅིག་དགོས་ཀྱི་ཡོད་རེད་བ། ད་དེ་ང་ཚོའི་བཅའ་ཁྲིམས་ནང་ལོགས་ནས་གསལ་བ་བཞིན་བོད་མི་ཡིན་པའི་དན་རྟགས་ཅིག། ཁུངས་སྐྱེལ་དགོས་ཀྱི་ཡོད་རེད། དེ་ནས་ཨ་ནི་སྐྱེས་ཚེས་ཀྱི་སོ་སོའི་ཀྱི་སྐྱེས་ལོ་སྐྱེས་ཚེས་དང་མིང་གསལ་བའི་ཀྱི་ཁྲིམས་ཀྱི་ཡིག་ཆ་གཅིག་བྱུང་ན་དཔྱ་དངུལ་ལག་དེབ་གསར་པ་བཟོས་ཆོག་ཆོག་ཡོད་རེད། དེ་དེ་དང་ཕྱོགས་མཚུངས་ད་ལྟ་བོད་ནས་ཕེབས་མཁན་ཚོ་ཡིན་པ་ཡིན་ན། ཨ་ནི་སྣེ་ལེན་ཁང་བརྒྱུད་ནས་ཕེབས་པ་ཡིན་ན། སྣེ་ལེན་ཁང་གི་ངོས་སྦྱོར་ཡིག་ཆ་བྱས་ཨ་ནི་ཡིན་ཏེ། སོ་སོའི་གནས་ཡུལ་ག་པར་ལ་བཞུགས་ཀྱི་ཡོད་པ་ཡིན་ནས་དེའི་གི་དེའི་ནང་གཏན་སྡོད་ཆོག་པའི་ཡིག་ཆ་ཅིག་ཡོད་ན་ང་ཚོས་དཔྱ་དངུལ་ལག་དེབ་དེ་བཟོས་ཡོད་པ་རེད། དཔྱ་དངུལ་ལག་དེབ་གསར་པ་བཟོས་ཡོད་པ་ཆགས་ཀྱི་ཡོད་རེད། ནོར་བཅོས་ཡིན་ནས་གི་ནོར་བཅོས་ཀྱི་ད་ནོར་བཅོས་བྱེད་ཡ་གི་ཁུངས་སྐྱེལ་ཡིག་ཆ་གཅིག་བྱུང་བ་ཡིན་ན་ད་དེ་ནོར་བཅོས་ཐེངས་ག་ཚོད་བྱས་ཆོག་ཆོག་སོ་སོས་གི་བྱེད་ཡ་ཡོད་པ་ཅིག་ད་ལྟ་རྩ་འཛིན་ལམ་སྟོན་འདི་བརྒྱུད་ནས་ཅིག་བཟོས་ཡོད་རེད་ཟེར་འགྱུར་བ་ཆེན་པོ་དེ་འདྲས་ཅིག་ད་ལྟ་རིམ་བྱོན་བཀའ་ཤག་གི་ཐུགས་འགན་བཞེས་བྱས་དཔལ་འབྱོར་ལས་ཁུངས་བརྒྱུད་ནས་མ་ཅིག་ཀྱང་གོ་སྐབས་འདི་འདྲས་ཀྱི་མི་མང་གནང་ཡོང་རེ་ཞུ་དགེ་བ་དེ་འདྲས་ཀྱི་རེ་ཞུ་བ་ཡིན། ལགས་ལགས་སོ། བསྟན་འཛིན་ལེགས་གྲུབ་ལགས་ད་ལྟ་གོང་དུ་ང་ནང་གསུངས་པ་ནང་བཞིན་ད་རེས་འཛིན་སྐྱོང་ནས་གུ་ཤངས་ཆེན་པོ་ཞེ་པོ་ཅིག་གནང་པ་ཆགས་བསྡད་ཀྱི་ཡོད་རེད། ད་ཡིན་ནས་དྲི་བ་གཅིག་ག་རེ་ཡོང་བསྡད་ཀྱི་འདུག་ཞུས་པ་ཡིན་ན་ད། གསར་བཟོ་དང་འབུལ་ཆད་སོང་བ་དེ་གས་དེ་གསུངས་དུས་སྒང་ལ་ཡང་ཆ་ཚང་ལོ་ད་ནོར་བཅོས་རིགས་སུ་བཅད་པ་ད་དཀའ་ངལ་ག་འདྲ་རེད་འཛིན་སྐྱོང་གི་ཁ་སང་གོང་སྲིད་སྐྱོང་གི་བཀའ་གནང་ཡ་ལ་ཡ་ཨ་ནི། གང་ཐུབ་ཐུབ་འབད་བརྩོན་གནང་གི་ཡིན་གསུངས་དུས་སྒང་ལ་ད་ས་མཚམས་ཅིག་ག་འདྲ་ར་ཅིག་ཡོད་ན་བསམ་བསམ་དྲི་བ་ཅིག་རང་བཞིན་གྱི་ཤུགས་མ་ཚུགས་ཀྱི་ཡོང་དེ་ཆགས་བསྡད་ཀྱི་འདུག་དཔེར་ན་ཆ་བཞག་ན། དེབ། བརླགས་པ་དང་ཡང་ན་ནི་ཡང་ཅིག་ད་ངས་སྐད་ཆ་ཁ་ཐུག་ཞུས་པ་ཡིན་ན་དེ་རིང་སང། དེབ་རྫུན་མ་བཟོ་མཁན་དེ་འདྲ་ཡང་མང་པོ་ཅིག་ཡོང་བསྡད་ཀྱི་འདུག་ཨ་ནི། དེ་འདྲ་བཀའ་མོལ་དེ་འདྲ་གོ་ཡ་ཡོད་རེད་ད། འདི་ག་ཞུ་དགོས་རེད་རྣམ་པ་ཚོས་ཀྱི་ནོར་བཅོས་གསུངས་དུས་ནོར་བཅོས་དང་བཟོ་བཅོས་དང་གསར་བཟོ་དེ་འདྲས་གནང་གི་གསུངས་དུས་སྒང་ལ་དེའི་ས་མཚམས་འདྲ་ཡོད་རེད་པས་ད་དེ་འདྲས་འདྲ་བོ་ཅིག་ཡིན་ན་ང་ཚོ་བྱེད་ཀྱི་མ་རེད་གསུང་ཡ་དེ་འདྲས་ཡོད་རེད་བ་དེ་འདྲས་ཀྱི་ས་མཚམས་ཡོད་རེད་པས།
འདི་དེ་འདྲས་རེད་ད། སྔོན་མ་ཡིན་ན་དཔལ་འབྱོར་ལས་ཁུངས་རང་གི་འདི་ནས་མ་སྟངས་འཛིན་གནང་བྱས་ཐུགས་ཞིབ་གནང་ཡིག་ཆ་ཚང་མ་ལ་ཞིབ་འཇུག་གནང་བྱས་བྱེད་དུས་ཙམ་པ་ལ་ད། ཞིབ་འཇུག་བྱ་ཡག་གི་ལམ་ལུགས་ཅིག་ཡོད་རུ་བ་ད་དེ་ལམ་ལུགས་ཀྱི་བབ་དྲིལ་བ་དང་བཅས་ད་ལྟའི་བཀའ་ཤག་གི་ད་ས་གནས་ས་ཐོག་རང་ནས་ཕར་ཞིབ་འཇུག་གནང་ཡག་དང་ཡིག་ཆར་ཐུགས་ཞིབ་གནང་ཡག་དང་བཅས་རྒྱབ་གཉེར་གནང་ཡག་དེ་ཚོ་ཚང་མ་ས་གནས་ས་ཐོག་རང་ནས་འགན་བཞེས་དགོས་ཀྱི་ཡོད་རེད། ད་ས་གནས་ས་ཐོག་ཞུས་པ་ཡིན་ན་གཙོ་བོ་འབྲེལ་བ་ཆགས་ཡག་དེ་ང་ཚོའི་གཞུང་གི་ད་སྐུ་ཚབ་ས་གནས་འགོ་འཛིན་ལས་ཁུངས་ཁག་དང་ཕྱི་རྒྱལ་ལ་ཡོད་པའི་སྐུ་ཚབ་དོན་གཅོད་ལས་ཁུངས་ཁག་ཆགས་ཀྱི་ཡོད་རུ་བ་ད་ཁོ་རང་ཚོ་ས་གནས་ས་ཐོག་ལ་ཡོད་དུས་ཙམ་པ་ལ་ས་གནས་ས་ཐོག་གི་མི་མང་བདུན་ལྔ་ལ་ཁོ་རང་ཚོ་ཡོད་རེད། ཨ་ནེ་ཡ་མི་མང་རྒྱུད་ཀྱི་གནས་སྟངས་རྟོག་ཞིབ་དང་ག་རེ་ཡིན་ནའི་བྱེད་ཡ་ལས་སླ་པོ་ཡོད་དུས་ཙམ་པ་ལ་ཁོ་རང་ཚོ་རང་གི་ཐུགས་ཞིབ་དང་ཞིབ་འཇུག་ག་རེ་གནང་དགོས་དེ་གནང། དེ་ལ་ཨ་ནེ་ཁོང་ཚོས་ད་འགྲིག་གི་འདུག་ད་དཔྱ་ཁྲལ་ལག་དེབ་དེ་ནོར་བཅོས་བྱེད་འོས་པ་རེད་བྱས། ཡང་མིན་ན་དཔྱ་ཁྲལ་ལག་དེབ་གསར་པ་བཟོ་འོས་པ་རེད་བྱས་ག་ནས་རྒྱབ་གཉེར་ཅིག་གནང་པ་ཡིན་ན། ད་དཔལ་འབྱོར་ལས་ཁུངས་ནས་ཡིག་ཆ་ཁག་ལ་ཞིབ་འཇུག་རྒྱ་ཆེན་པོ་མ་བྱས་རྒྱབ་གཉེར་ད་ག་རང་ལ་གཞི་བཞག་བྱས་དཔྱ་ཁྲལ་ལག་དཔྱ་ཁྲལ་ལག་དེབ་ད་གསར་བཟོ་ཞིག་ཡིན་ནའི་རེད་ནོར་བཅོས་ཡིན་ནའི་རེད་ག་རེ་གནང་དགོས་ཡོད་ནའི་ད་ས་གནས་ས་ཐོག་ནས་རྒྱབ་གཉེར་རང་ལ་གཞི་བཞག་བྱས་གཏང་གི་ཡོད་རེད་བསམ་གྱི་ཡོད་ཡིན་པ། ངས་སྐབས་རེ་སྐབས་རེ་ཡང་འདི་རེད། ཅེས་ཀྱི་ཡིག་ཆ་ཡར་ཕུལ་བ་དང་ཡང་འགེངས་ཤོག་ནང་ལ་ཏག་ཏག་བཀང་བ་དང་ཏག་ཏག་ཏག་ཏག་མ་བསྡད་པ་བྱས། ཨ་ནི་ཡང་མཚམས་མཚམས་དེ་དཔལ་འབྱོར་ལས་ཁུངས་ལ་གྲངས་མཛོད་ཅིག་ཡོད་པ་རེད་འདི་སྔར་དེ་སྔ་ཉིས་སྟོང་ལྔ་ནས་བར་ཅིག་དཔྱ་ཁྲལ་ལག་དེབ་དེ Centralize ཅིག་ཞུས་པ་རེད་བ། འདི་ཞུས་དུས་ཙམ་པར་འདིའི་གྲངས་མཛོད་འདི་དང་ཡང་སྣེ་ཅུ་དེ་འདྲ་ཁོ་རང་ཚོས་འགེངས་ཤོག་ནང་བཀང་པ་འདི་འདྲ་མཐུན་མ་མཐུན་དེ་འདྲ་བྱུང་བ་ཡིན་ན་དེ་འདྲའི་ཐོག་ནས་ཡང་མཚམས་མཚམས་དོགས་འདྲི་འགྲོ་དགོས་ཡ་དང་ཞིབ་འཇུག། འཕར་མ་གནང་དགོས་ཡ་དེ་འདྲས་ད་ས་གནས་ས་གནས་ཀྱི་འབྲེལ་ཡོད་བརྒྱུད་བྱས་ཞིབ་འཇུག་འཕར་མ་གནང་དགོས་ཡ་དེ་འདྲས་གནས་སྟངས་ཁ་ཤས་ཁ་ཤས་ཆགས་ཀྱི་ཡོད་རེད་ཞེས་དེ་འདྲས་ཀྱི་བྱེད་ཡའི་ལམ་ཁ་ཅིག་ཡོད་རེད་ཞུ་ཡ་ཡིན་ད་ལྟའི་ཁྲིམས་འཆར་ད་གྲོས་འཆར་ཡ་བསྣམས་ཕེབས་ཡ་འདིས་ཆག་ཡང་གནང་ཡ་འདིས་ད་དཔྱ་ཁྲལ་ལག་དེབ་གསར་པ་བཟོ་ཡ་ད་དེ་སྔ་འདི་ཚོས་དགུང་ལོ་མང་པོ་ཅིག་ད་ད་ལྟ་དངུལ་སྡེབ་གཅིག་ལ་མང་པོ་ཕུལ་དགོས་དུས་ཙམ་པ་ལ་སྐུ་ངལ་འཕྲད་ཡ་བྱས་ནས་དཔྱ་ཁྲལ་ལག་དེབ་གསར་པ་མ་བཟོས་པ་བྱས་མུ་མཐུད་ལུས་འདུག་དེས་དེ་སྔའི་དེ་ཚོ་ལ་ད་གུ་བཤངས་ཆེན་པོ་ཞིག་གནང་ཡ་བྱས་ད་ལན་ཆག་ཡང་ཆག་ཡང་དེ་ཡང་བརྒྱ་ཆ་བརྩིས་པ་ཡིན་ན་བརྒྱ་ཆ་དགུ་བཅུ་ཞིག་ཕར་ཆག་ཡང་གནང་བརྒྱ་ཆ་བཅུ་ཞིག་ཕར་སྤྲོད་དགོས་ཀྱི་རེད་ཟེར་ནང་དུ་འཁོད་བསྡད་ཡོད་རེད་ད་ནོར་བཅོས་དང་དམ་བཅའ་གཅིག་གིས་ཁ་སྐོང་བྱེད་ཡ་དང་མིང་བསྒྱུར་གནང་ཡ་དེ་ཚོ་ཡང་རྩ་འཛིན་ལམ་སྟོན་ལ་འཁོད་པ་ནང་བཞིན་བྱས་ད་ལྟ་འདུག་ཕེབས་བསྡད་རེད་ཞུ་ཡ་ཡིན་དེ་དམིགས་བསལ་ད་ལྟའི་གྲོས་ཆོད་དེ་དང་དམིགས་བསལ་གྱི་འབྲེལ་བ་ཆགས་ཀྱི་ཡོད་མ་རེད་ད་ཡིན་ནའི་དཔལ་འབྱོར་གྱི་འབྲེལ་ཡོད་དང་ད་གྲོས་ཚོགས་ནང་བཀའ་མོལ་བྱུང་བ་ནང་བཞིན་རེད་ད་ཆག་ཡང་འདི་དང་འབྲེལ་བ་བྱུང་བྱས་ཡང་དཔལ་འབྱོར་ལས་ཁུངས་ཀྱི་འབྲེལ་ཡོད་དུ་གནད་ཡོད་མི་སྣ་དང་སྐུ་བགྲེས་ཕྱག་ལས་བྱས་ནས་ས་གནས་ས་ཐོག་ལ་བསྐྱོད་དགོས་ཡ་གི་གནད་དོན་འདི་འདྲ་ཆགས་པ་ཡིན་ན། ཏན་ཏན་ནོར་བཅོས་བྱེད་ཡ་གི་ཕྱོགས་ལ་དང་དེ་འབྲེལ་སོགས་ལས་ཀྱི་གནས་ཚུལ་འདི་འདྲ་ལ་གོ་རྟོགས་སྤེལ་ཡ་གི་ཕྱོགས་ནས་རེད་ཡིག་ཆ་ག་རེ་དགོས་ཀྱི་ཡོད་ནའི་དེ་འདྲ་ཚོ་ལ་ལམ་སྟོན་ཞིག་བྱེད་ཡ་ད་ཏན་ཏན་ཡོང་གི་རུ་བ། དེ་ནས་ད་ལྟའི་གྲོས་ཆོད་བསྣམས་ཕེབས་པ་འདི་ད་ནོར་བཅོས་དང་དེ་འདྲ་ལ་དམིགས་བསལ་འབྲེལ་བ་ཞིག་ཆགས་ཀྱི་ཡོད་མ་རེད་ཞུ་ཡ་ཡིན།
ལགས་ལགས་སོ།
དེ་ནས་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ད་ལྟ་བསྟན་འཛིན་ལེགས་གྲུབ་ལགས་ཀྱི་གོང་དུ་འཛིན་སྐྱོང་ནས་ད་ལྟ་ད་ནོར་བཅོས་སྐབས་ལ་ཡ། འགྲོ་སྟངས་དེ་གས་དང་དཀའ་ངལ་དེ་གས་སྐོར་ལ་ཡ་གསུངས་ཡོད་དུས་ངས་ད་ལྟ་གཅིག་འདི་ན་འདི་བཀའ་འདྲི་ཞུས་ན་དྲན་སོང་ཨ་ནི་ཨོ་སི་ཀྲི་ལི་ཡ་དང་ཨ་ནི། སྤྱི་འཐུས་ང་རང་གི་ཁྱབ་ཁོངས་ཀྱི་ས་གནས་ནང་ལ་ཡ་ཨ་ནི་གཅིག་དང་བླངས་དཔྱ་དངུལ་གཅིག་གིས་ད་ག་ཞུ་གི་རེད་ཐད་ལ་ཡ། དཀའ་ངལ་ད་མ་བཟོ་ནས་ཅིག་གི་མ་འདྲ་བ་མང་པོ་ཅིག་ཡོད་གི་རེད་བསམ་གི་འདུག་ཨ་ནི་ང་ནང་སྤྱི་འཐུས་ད་འཁོད་པའི་མཇུག་ལ་ཡ་ཨ་ནི་གནས་ཚུལ་མང་པོ་ཅིག་རྒྱུས་ལོན་གནང་ཡོད་གི་རེད་དྲན་གི་འདུག་དཀའ་ངལ་ག་འདྲའི་རིགས་འཕྲད་ཀྱི་ཡོད་ན་ས་གནས་ལ་ཡ། ད་སྤྱིར་བཏང་ང་ཚོ་ཏང་གི་ད་ག་སོག་རེད་ངས་གྲོས་ཚོགས་ནང་ཞུས་པའི་ནང་བཞིན་རེད་ས་གནས་རང་ལ་ཡ། བོད་མི་སྒྲིག་འཛུགས་ཀྱི་ཨ་ནི་དེབ་ལྗང་གུ་སྡུད་མཁན་གྱི་མི་འདི་ཡིན་ད་ཟེར་དམིགས་བསལ་གྱི་ཡོད་མ་རེད་དཱ་ཁོ་དོན་གཅོད་ལས་ཁུངས་ཞིག་ཡོད་པ་བྱས་ཨ་ནི་འདི་གི་ད། གཅིག་ལྕོགས་ཀྱི་ཐོག་ནས་ཕྱག་ལས་གནང་བསྡད་ཀྱི་ཡོད་རེད་བ། ཡིན་པ་ཡིན་ན་ཡང་ས་གནས་ཆེན་པོ་ཡིན་དུས་མཚམས་པ་ལ་ནི། ས་གནས་སོ་སོ་སོ་དེབ་དངུལ་སྡུད་མཁན་དེ་ས་གནས་དེ་གི་བོད་རིགས་མཐུན་ཚོགས་ཀྱི་སྐབས་ཀྱི་དངུལ་གཉེར་དེ་ཆགས་ཀྱི་ཡོད་དུས་མཚམས་པ་ལ་ཡང་དཀའ་ངལ་ཆེ་ཤོས་དེ་ག་རེ་རེད་ཟེར་ན། དུས་ཚོད་གཅིག་བཟོས་པ་དེ་ཡིན་ན་དེ་ལ་ཡང་མི་ཆ་ཚང་ཡོང་ཐུབ་ཀྱི་ཡོད་མ་རེད་དཱ། དཔེར་ན་དེ་རིང་དེབ་ལྗང་གུའི་དངུལ་རྒྱག་ག་ཡོང་རོགས་བྱེད་ལབ་པ་ཡིན་ན་དེ་རིང་མི་ཆ་ཚང་ཡོང་ཐུབ་ཀྱི་ཡོད་མ་རེད་ག་རེ་ཟེར་ན་ཕྱི་རྒྱལ་ལ། ལས་ཀའི་དུས་ཚོད་དང་གཟའ་དང་དེ་འདྲའི་གནས་སྟངས་ཐོག་ནས་ཡོང་ཐུབ་ཀྱི་མེད་དུས་མཚམས་པ། དེབ་ལྗང་གུའི་དངུལ་བསྡུ་བའི་ཁོ་རང་ལ་ལོ་གང་འཚམ་ཞིག་འགོར་གྱི་རེད་ད་གང་ལྟར་ཉུང་མཐའ་ལས་སྐུ་མདུན་འཁྲུངས་སྐར་དང་དེ་འདྲ་ལ་ཡར་མཉམ་དུ་ཁེལ་ཞིག་ཟེར་འདོད་པ་དང་རྒྱལ་བ་རིན་པོ་ཆེ་ནོ་སྦེལ་ཞི་བདེའི་གཟེངས་རྟགས་དང་ལོ་སར་དང་བཅས་བཏང་བའི་སྐབས་ལ་བོད་པ་འཛོམས་འཛོམས་བྱེད་པའི་སྐབས་ལ་ནི་མཉམ་དུ་ཁེལ་ཡོང་ཡ་ལ་བྱེད་ཡོད་ན་མ་གཏོགས་གཅིག་གིས་ཉི་མ་གཅིག་རང་ལ་དུས་ཚོད་གཅིག་ནང་བསྡུ་ཐུབ་ཡ་ཁག་པོ་ཆགས་བསྡད་ཡོད་རེད་གཅིག་འདི་རེད། གཉིས་པ་འདི་ལ། དེབ་ལྗང་གུ་མེད་ཀྱོག་མང་པོ་ཡོད་རེད། མང་པོ་ཟེར་ནས་ད་ཞེ་པོ་ཕོན་ཆེན་པོ་ད་ཡོད་མ་རེད་དེ་ལས་མེད་ཀྱོག་འདི་གས་འདི། མེད་པ་ཧ་གོ་གོ་གོ་གི་ལ་བཟོ་གི་མ་རེད་ད་ལྟ་བཙན་ཤེད་བཏང་ནས་ཨུ་ཚུགས་བརྒྱབ་ནས་བཟོ་ཐུབ་པའི་མི་དེ་ཚང་མ་ད་ཁོ་ལ་འགྲེལ་བཤད་ཞིག་བརྒྱབ་ངེས་པ་ཅིག་རྙེད་པ་བཟོས་ནས་བཟོ་གི་ཡིན་ན་མ་གཏོགས་གཅིག་གི་འདི་དཀའ་ངལ་ཅིག་འདི་ཆགས་བསྡད་ཡོད་རེད་གསུམ་པ་དེ་ལ་ད་དེབ་ལྗང་གུ་དངུལ་བསྡུ་བའི་སྐབས་ལ་སྐབས་རེ་འདི་ལོ་རྩི་སྟངས་ཀྱི་དཀའ་ངལ་ཏོག་ཙམ་ཅིག་གི་ཐོག་ནས་ངས་ཁ་སང་གྲོས་ཚོགས་ནང་ཞུ་ཡས་ཞུས་ཡིན་འགྲོ་སྟངས་བྱས་པ་ན་རྡ་རམ་ས་ལ་ལྟ་བུ་ཡིན་ཟེར་ན་དེ་འབྲི་རོགས་བྱེད་ལབ་སོང་ན་དུམ་རྒྱས་པོ་ཞེ་པོ་ཆགས་ཀྱི་རེད་ཚག་ཚག་ཚག་ཚག་པ་པོའི་སྤྱི་ཟླ་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་སྤྱི་ཟླ་ཨ་ནི་བཞི་པའི་ཚེས་གཅིག་ནས་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་སྤྱི་ཟླ་གསུམ་པའི་ཚེས་སུམ་ཅུ་སོ་གཅིག་བར་ལ་ནི་དུམ་རྒྱས་པོ་ཞེ་པོ་ཆགས་ཀྱི་རེད་ཕལ་བ་ལས་དེ་དུམ་རྒྱས་པོ་འབྲི་ཁག་པོ་ཞེ་པོ་དེ་ཞེ་དྲག་མགོ་མ་ཚོས་དེ་ཟེར་མོ་ཆེ་རྩ་གཉིས་ཏོག་ཙམ་ནང་ལ་ཟབ་སྦྱོང་ཅིག་གནང་ཐུབ་ན་ཡག་པོ་འདུག་ཟེར་རྒྱུ་མཚན་གཅིག་འདི་ཆགས་བསྡད་ཡོད་རེད་དེ་མིན་གཅིག་གིས་ད་ག་འདྲ་དངུལ་གྱི་གནས་སྟངས་འདི་རེད་ངེད་ཀྱིས་ཚད་དེ་གཅིག་གིས་ཕྱོགས་ཡོངས་ནས་ལུང་པ་སོ་སོ་སོ་ཁ་ཐུག་ཁ་ཐུག་སྡུད་ཐུབ་ན་ཡག་ག་འདུག་ཟེར་དེ་རེད་ད་དེ་སྡུད་མ་ཐུབ་པ་ཡིན་ན་ཡང་ད་ག་འདྲ། དངུལ་ཚད་ག་ཚད་ཡོད་ནའང་དེའི་སྒང་ལ་སྤྲད་མཁན་དེ་དེའུ་སི་ཉུང་ཉུང་རེད་བྱས་ཙང་ཁོ་ལས་ཀ་བྱེད་མཁན་མི་དེ་ཚོ་ལས་ཀ་བྱེད་མཁན་གྱི་ཐོག་ནས་སྡུད་ཡས་གཅིག་དང་ལས་ཀ་མེད་པའི་སྡུད་སྟངས་གནས་སྟངས་ཀྱི་ཐོག་ནས་ཡང་རིམ་པ་མང་པོ་ཅིག་ཡོད་ཀྱོག་དེ་དེའུ་སི་དཀའ་ངལ་ཡོད་རེད་ད་ཡིན་ནའང་གལ་ཆེ་ཤོས་དེ་ང་ཚོ་ག་རེ་བརྩི་གི་ཡོད་རེད་ཟེར་ན། བོད་པ་ག་ཚད་ཡོད་པ་དེ་གས་རྩ་ནས་དངུལ་དམའ་ཤོས་ལ་ག་ཚད་སྡུད་དགོས་ཀྱི་ཡོད་ནའང་དེ་སྡུད་ཐུབ་པ་ཡིན་ན་ཐུགས་ཕན་ཆེན་པོ་ཞིག་གསོས་ཀྱི་འདུག་ཟེར་གྱི་གནས་སྟངས་དེ་ཆགས་བསྡད་ཡོད་རེད།
ལགས་ལགས་སོ། ད་ལྟ་བསྟན་འཛིན་ཕུན་ཚོགས་ལགས་ཀྱིས་གྲངས་ཀའི་སྐོར་ལ་གསུངས་ཡོད་དུས་ཡང་ངས་འདི་ཏི་སི་དེའུ་སི་ཁེལ་མི་འདུག་སྟེ་ད་ཡང། ཞུས་བཞག་ན་དྲན་པ་རེད་རྩ་བའི། ད་རེས་འཛིན་སྐྱོང་བཀའ་སྐུ་ངོ་སྲིད་སྐྱོང་གིས་བཀའ་གནང་ཡ་ལ་ཡ་ཉིས་སྟོང་ཉི་ཤུ་དང་ཉི་ཤུ་ཉི་ཤུ་རྩ་གཅིག་གི་བར་ལ་ཡ་དྭང་བླང་དཔྱ་དངུལ་འབུལ་མཁན་དེ་ད་བོད་མི། རྒྱ་གར་དང་རྒྱ་བལ་འབྲུག་གསུམ་དང་ཕྱི་རྒྱལ་ཚང་མ་བསྡོམས་པའི་གི་བདུན་ཁྲི་དྲུག་སྟོང་བརྒྱད་བརྒྱ་དགུ་བཅུ་གོ་ལྔ་དང་དེའི་ནང་ནས་ཕྱི་རྒྱལ་ཁག་ནས་འབུལ་མཁན་དེ་ཨ་ནི། ཆིག་ཁྲི་བཞི་སྟོང་ལྷག་གསུངས་པ་རེད་ཨ་ནི་ཡང། འཛིན་སྐྱོང་བཀའ་ཤག་ནས་ངོས་འཛིན་གནང་ཡ་ལ་ཡ་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡ་ཨ་ནི་བོད་མི། ཁྲི་ལྔ་སྐོར་ཡོད་པ་དེ་གསུང་དུས་གྲངས་ཀ་ཉུང་ཉུང་ཞེ་པོ་ཅིག་ཆགས་བསྡད་ཀྱི་འདུག་ད་ད་ལྟ་བསྟན་འཛིན་ཕུན་ཚོགས་ལགས་ཀྱིས་ད་ལྟ་གོང་དུ་ས་གནས་ཕྱི་རྒྱལ་ལ་ཡོད་པའི་དཀའ་ངལ་གསུངས་ཡོང་དུས་སྒང་ལ་ངས་བསྟན་འཛིན་ལེགས་གྲུབ་ལ་འདི་གཅིག་བཀའ་འདྲི་ཞུ་ན་དྲན་སོང་ད་དཀའ་ངལ་དེ་སེལ་བ་ལ་ཡ། ཨ་ནི་གལ་ཆེ་ཤོས་དེ་འཛིན་སྐྱོང་ལ། ཨ་ནི་དཔྱ་དངུལ་གསར་པ་བཟོ་ཡས་དེ་འཛིན་སྐྱོང་དབུས་རང་ནས་མ་གཞི་ཅིག་གི་ས་གནས་ལ་ཡ་དེའི་འགན་དབང་དེ་སྤྲད་ཀྱི་མི་འདུག་དེ་ག་རེ་བྱས་ནས་སྤྲད་ཀྱི་ཡོད་མ་རེད་ཨ་ནི་སྤྲད་པ་ཡིན་ན་ག་རེ་ཡོད་རེད་དེ་སྤྲད་པ་ཡིན་ན་ལས་ཀ་མང་པོ་ཅིག་འདུམ་བདེ་པོ་ཆགས་བསྡད་ཀྱི་འདུག་ད་ལྟ་བསྟན་འཛིན་ཕུན་ཚོགས་ལགས་ཀྱིས་གསུངས་པ་ནང་བཞིན་ཕྱི་རྒྱལ་ཡུལ་གྲུ་ཁག་ཚང་མ་ལ་ཡ་དཀའ་ངལ་གཅིག་མཚུངས་ཅིག་ཆགས་བསྡད་ཀྱི་ཡོད་རེད་དྲན་གྱི་འདུག། དེའི་དོན་རྐྱང་འདི་རེད། དེ་སྔ། ང་ཚོ་དཔྱ་དངུལ་ལག་དེབ་གསར་པ་བཟོ་ཡས་ཡིན་ནའི་རེད་ནོར་བཅོས་གནང་ཡ་ག་འདྲས་ཡིན་པ་ཡིན་ནའི་གས་ཀོ། ས་གནས་རང་བདེན་ཚོགས་ཆུང་སོ་སོས་འགན་བཞེས་བྱས་ས་གནས་རང་ནས་ཕར་བགོ་འགྲེམས་སྡུར་གནང་གི་འདུག་ཨ། ད་དེ་ནས་སྐབས་གོང་མ་གོང་མ་གི་བཀའ་ཤག་གིས་ཉིས་སྟོང་གསུམ་བཞི་བརྒྱ། གསུམ་བཞི་བཞི་ཡིན་ས་རེད་ཕལ་ཆེར་གསུམ་བཞི་བརྒྱད་པ་ནས་ད། ལས་འཆར་འདི་འགོ་བཙུགས་བྱས་ད།

ཡང་ཐོག་མར་དེ་ལ་ཆ་ཤས་ཡིན་ས ID card ཞེས་པའི་ཆ་ཤས་དེ་བོ་ཅི་ཡིན་ས་རེད་ཚོ་ཡིག་རྒྱབ་བལྟ་ཡོང་དུས་ཙམ་པ་ལ་ཡིན་ནའི་དེ་རྗེས་ལ་སྐབས་སུ་ལམ་ལྷོང་མ་བྱུང་བ་ཡིན་ས་རེད། ID card ནི་མ་གཞི་འདི་རང་མགོ་བོ་ལ་མ་རང་ཆ་ཕྱིན་ཟེར་དཔྱ་དེབ་རང་མགོ་བོ་ལ་མ་རང་ཆ་ཕྱིན་བཞག་ཡིན་ནའི་རྒྱུ་མཚན་གཙོ་བོ་དེ་ཡ། གྲངས་ཚོ་ཚང་མ་གྱི་ཡ་ཚན་འདས་ཀྱི

ང་ཚོ་གི་དྲ་ཐོག་སྒང་ལ་ཡོད་མ་རེད། ང་ཚོ་བོད་མིའི་སྒྲིག་འཛུགས་ཀྱི networking གི basis སྒང་ལ་བཞག་བཞག་ཡོད་རེད་དེ་སོང་ཙང་སྲུང་སྐྱོབ་ཀྱི་ཚེ་ངོ་བོ་དེ་ཚད་མཐོ་པོ་འདྲ་པོ་ཆགས་བསྡད་ཡོད་རེད། ད་དེ་ཡི་ས་གནས་ས་ཐོག་ལ་མར་དུས་གལ་སྲིད་གནང་པའི་དབང་དུ་བཏང་པ་ཡིན་ནའི་ཀྱི་ས་གནས་ས་ཐོག་ནས་གནང་ཐུབ་གི་ཡོད་གནང་ཐུབ་གི་ཡོད་པ་ཡིན་ནའི་ཀྱི་དེ་ཡ online basis སྒང་ལ internet ཁོ་རང་སྒང་ལ་བཞག་དགོས་དུས་ཙམ་པ་ད་དེ་ནང་ལོགས་ལ་ང་ཚོ་མིའི་ལོ་རྒྱུས་དང private information ཚང་མ་ཡོད་རེད་བ། ལྷག་པར་དུ་ད་ལྟ་བོད་ནང་དང་འབྲེལ་བ་ལ་བོད་ནས་བོད་སྐྱོར་དང་དེ་འདྲས་ཀྱི data དེ་ཚོ་ད་བོད་ནང་ལ། དེང་སང་ང་ཚོས་དེ Cyber Security སྐོར་ལ་བཤད་དུས་ཙམ་པ་ལ་ད་དེ་ཚོས་ད Hack བྱེད་ཡས་ད་སྐར་མ་གཅིག་གཉིས་ཀྱི་ལས་ཀ་རེད་བ་བརྒྱབ་མེད་ཀི། དེང་སང་འདི་འདྲའི་སྲུང་སྐྱོབ་ཀྱི་ཐོག་ནས་དཀའ་ངལ་ཞིག་འཕྲད་བསྡད་ཀྱི་ཡོད་པས་ཀྱི་ང་རང་དེ་འདྲ་བསམ་གྱི་འདུག་ཨ་ནི་གཉིས་ཐད་ནས་ད་ལྟ་ས་གནས་རང་བདེན་ཚོགས་ཆུང་ཡིན་ནའི་རེད་དེ་ཚོས་ཆ་ཚང་ལ་མ་ས་གནས་ལ་མ་གནང་པ་ཡིན་ན་ད་ཕྱི་རྒྱལ་ཁག་ཁ་ཤས་ཀྱིས་ད་དེ་འདྲ་གནང་ཐུབ་ཡག་ཁག་པོ་རེད་དེ་གལ་སྲིད་དུས་ཚོད་བསྟུན་ཐུབ་པ་ཡིན་ན་ཨ་ནི་ས་གནས་རང་བདེན་ཚོགས་ཆུང་ཡིན་ནའི་ད་ཕན་ངེད་ཚོགས་མི་ཕན་ངེད་ཕལ་ཆེར་ནས་ལོ་ན་རྒན་གྲས་དག་ད་ཕྱིས་སུ་གཞོན་སྐྱེས་ཏོག་ཙམ་ཕེབས་ཀྱི་འདུག་དེ་ཨ་ནི computer དང་དེ་འདྲས་ལ་དོ་དབྱིངས་དང་མཁྱེན་རྒྱ་ཞེ་དྲག་མེད་ཡིན་པའི་ངེས་དང། འོ་དེ་འདྲས་ཀྱི་ཐོག་ནས། མ་གནང་ཐུབ་པའི་དབང་དུ་བཏང་བ་ཡིན་ནའི་ཀྱི་ས་གནས་ས་ཐོག་ནས་ག་ཚོད་གནང་ཐུབ་ཀྱི་ཡོད་མེད་འདི་ཡང་དོགས་གཞི་ཞིག་རེད། བསམ་བློ་གཏང་དགོས་པ་ཞིག་རེད་བསམ་གྱི་འདུག་དེ་འདྲས་ཀྱི། དཀའ་ངལ་ཆེ་ཤོས་དུ་དེ་རང་ཉིད་ཀྱི་མེད་ནའང་བསམ་ས་རེད། གཙོ་བོ་སྲུང་སྐྱོབ་དེ་ག་རང་རེད་བསམ་གྱི་འདུག་ལགས། ད་ལྟ་བསྟན་འཛིན་ལེགས་གྲུབ་ལགས་ཀྱིས་ད་ང་རང་ཚོ་མི་མང་སོ་སོའི་གི་བདེ་འཇགས་དེ་གལ་ཆེན་པོ་སྐོར་ལ་གསུངས་འདུག་དེ་གཅིག་གནད་འགག་ཅིག་ཆགས་བསྡད་ཀྱི་འདུག་དྲན་གྱི་འདུག་ད་དེ་ནས། བསྟན་འཛིན་ཕུན་ཚོགས་ལགས་ད་ལྟ་ད་རེས་ཀྱི་འགྱུར་བ་འདི་དང་འབྲེལ་ནས་སྐུ་ངོ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། ད་ལས་རིམ་འདི་འགོ་བཙུགས་པ་ལ་ཡང་དང་ཐོག་ཟླ་བ་དྲུག་དེ་ཨ་ནི་གསར་བཟོ་རང་ལ་ཡ་འབད་བརྩོན་གནང་ཡག་དང་དེ་མཇུག་ལ་ཟླ་བ་དྲུག་དེ་ཨ་ནི། ད་འབུལ་ཆད་དང་དེའི་སྒང་ལ་ཡ། ཨ་ནི་ཤུགས་སྣོན་སྐྱོན་གནང་ཡ་དེ་འདྲས་ཅིག་གྲོས་ཚོགས་ནང་ལ་ཡ་བཀའ་མོལ་གནང་བ་རེད། ཨ་ནི་དེ་ཡང་གཙོ་བོ་དེ་ད། ད་ལྟ། ད་ལྟའི་ཟླ་བ་དེ་གི་ཨ་ནི། སྤྱི་ཟླ་བཞི་པའི་ཚེས་པ་གཅིག་ནས་མཇུག་མ་སྤྱི་ཟླ་བཞི་པའི་ཚེས་པ་གཅིག་ནས་བྱས། ཉིས་སྟོང་ཉི་ཤུ་རྩ་བཞི་གི་སྤྱི་ཟླ་གསུམ་པའི་ཚེས་པ་སུམ་ཅུ་སོ་གཅིག་བར་ལོ་གཅིག་ཧྲིལ་པོ་དེའི་ནང་ལ་ཡ། ཨ་ནི། ད་ལས་རིམ་འདི་ཚར་ཡག་གི་དེ་འདྲས་ཅིག་བང་སྒྲིག་གནང་གི་ཡོད་རེད། ད་དཔེར་ན། རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཡིན་པ་ཡིན་ན་ང་རང་ཕྱི་རྒྱལ་སྤྱི་འཐུས་ཅིག་གིས་ད་ལས་རིམ་འདི་དང་འབྲེལ་ནས། ག་རེ་ཞུ་དགོས་རེད། ད་ལས་རིམ་འདི་དངོས་སུ་འགོ་བཙུགས་སྐབས་ས་གནས་ལ་ཡར་འགོ་བཙུགས་སྐབས་ཨ་ནི་ང་རང་ཕྱི་རྒྱལ་སྤྱི་འཐུས་ཅིག་གིས་དམིགས་བསལ་ནུས་པ་ག་རེ་འདོན་ཐུབ་ཀི་རེད་དགོངས་ཀི་འདུག་ཨ་ནི་ཅིག་གིས་འདི་ལ་སྨན་པའི་གི་ག་རེ་གནང་རྩིས་ཡོད་ན།
ལགས་རེད་ད་དེ་གནས་སྟངས་གཉིས་རེད་ད་ལྟ་དཔལ་ལྡན་སྲིད་སྐྱོང་མཆོག་གིས་གསུང་ཡ་དེ་ཡིད་ད་ཟླ་བ་དྲུག་དང་པོ་དེ་གསར་བཟོ་ལ་ཡ་འབད་བརྩོན་གནང་གི་གསུངས་པ་རེད་ཡིན་པ་ཡིན་ན་ལས་ད་གསར་བཟོ་མེད་ཀྱོག་དེ་ཚོ་ལ་གསར་བཟོ་སྒང་ལ་འབད་བརྩོན་བྱེད་ཡའི་གནས་སྟངས་དེ་གསུངས་པ་རེད་ད་ཡིན་ན་སྔོན་ནས་ཡོད་བསྡད་པ་གཅིག་ལ་ལོ་མང་པོ་མ་སྤྲད་མཁན་དེ་འདྲས་ཡོད་རེད་དེ་ཚོ་ཡང་འགོ་བཙུགས་དུས་ཁོ་རང་ནས་ཕར་མ་སྤྲད་པའི་གི་གནས་སྟངས་ཀྱི་ཐོག་ནས་ཨ་ནེ་དངུལ་ཆག་ཡང་བཏང་བ་དེ་དུས་དེ་གནས་སྟངས་དེ་ཆགས་ཀྱི་རེད་བསམ་གོ་ད་དེ་གཅིག་རེད་ཨ་ནེ་གསར་པ་བཟོས་ཚར་བའི་རྗེས་ལ་ཨ་ནེ་ཟླ་བ་དྲུག་དེ་ནས་ཟླ་བ་དྲུག་གཞན་དག་དེ་བར་དུ་ད་དངུལ་བསྡུ་བའི་དེ་དེ་ད་ང་སྤྱི་འཐུས་ཡིན་པའི་ཆ་ནས་ངས་ག་རེ་བྱེད་ཐུབ་ཀི་རེད་བསམ་ཀི་འདུག་ལབ་པ་ཡིན་ན། ང་ཚོ་ཕི་གའི་ས་གནས་ལ་ཡོད་པ་ཡིན་དུས་བསམ་པ་རྩ་བའི་ད་སྤྱི་འཐུས་ལྷན་ཚོགས་ནས་ཨ་ཁྱེད་རང་ས་གནས་ཕི་གའི་ཆིངས་ཡི་གའི་ཆིངས་གཞིས་ཆགས་གོ་འཇོལ་བ་རྒྱ་བལ་འབྲུག་གསུམ་ལ་བྱེད་པ་ནང་བཞིན་གི་ལམ་ཁ་དེ་གན་ད་པོ་ད་ཡིན་གོ་མ་རེད་ལ་གནང་གི་ཡོད་མ་རེད་གོ་སྐབས་དེ་འདྲ་ཅིག་དེ་ཡིན་དུས་ད་ས་གནས་སོ་སོ་སོ་ལ་དོན་གཅོད་མཉམ་དུ་འབྲེལ་བ་བྱེད་པའི་ཐོག་ནས་སྤྱི་འཐུས་འདི་ས་གནས་ག་བ་ལ་བྲོས་ར་ནས་ལས་འདི་ས་གནས་ཀྱི་མི་མང་འདི་ཚོ་ལ་ཡ། ཨ་ནི། བཀའ་ཤག་གིས་ད་ལོ། བཅའ་ཁྲིམས་འགྱུར་བ་དང་གྲོས་ཆོད་བཞག་པའི་ཐོག་ནས་ཆག་ཡང་དེ་འདྲས་ཅིག་བཏང་ཡོད་རེད། ཆག་ཡང་དེ་འདྲས་ཅིག་བཏང་པའི་གནས་སྟངས་ཅིག་གི་ཐོག་ནས། ཨ་ནི་ཁྱེད་རང་ཚོ་མེད་ཀྱོག་དེ་ཚོ་བཟོ་དགོས་ཀྱི་རེད་ཟེར་བྱས་ད་ལྟའི་ས་ཆ་ལ་མར་ཕྱིན་རྗེས་ས་གནས་རེ་རེ་ལ་ཡ་སྐོར་ར་རྒྱབ་བྱས་རག་པའི་གནས་སྟངས་ཀྱི་ཐོག་ནས་མང་ཚོགས་ལ་འགྲེལ་བཤད་རྒྱབ་ཡ་ད། ད་འུ་ཐུག་པ་ཡིན་ན་ས་གནས་འགྲེལ་བཤད་རྒྱབ་མ་ཐུབ་ས་ལ་ཡ་ག་བ་ཡོད་པ་ཡིན་ནའི་ད་ཁ་ཤས་བོད་པ་ཁ་ཤས་བཅར་མ་གནང་མཁན་དེ་འདྲས་འགའ་ཤས་ཡང། གནས་སྟངས་དང་ཐག་རིང་ཐུང་གི་ཐོག་ནས་བོད་པ་འཛོམས་ས་ལ་བཅར་མ་གནང་མཁན་དེ་འདྲས་འདུག་ན། ཁོ་ཚོ་འདི་གའི་ལ་ཁ་པར་ཨང་གྲངས་ཡན་ཆད་ནས་ཡར་ལེན་ཐུབ་པ་བྱེད་ཆེད་ཨ་ནི་ཁ་པར་བཏང་བྱས་ད་ཁྱེད་རང་དེབ་ལྗང་ཁུ་མེད་པ་ཡིན་ན་ཨ་ནི་དཀའ་ངལ་དེ་འདྲ་གང་ཡང་ཡོད་མ་རེད་ཟེར་ཡས་ཡོད་པ་བཟོ་ཡས་ལ་སྐུལ་མ་བཏང་ནས། ཨ་ནི་གནས་སྟངས་དེ་འདྲས་ཅིག་ཨ་ནི་གྲོས་ཚོགས་ནང་ལ་བཀའ་ཤག་བརྒྱུད་ནས་སླེབས་ཡོད་རེད་ཨ་ནི་གུ་ཡངས་པོ་དེ་འདྲས་ཅིག་བཟོས་ཡོད་རེད་དེ་བཟོ་དགོས་ཡས་གནས་སྟངས་ཆགས་གི་འདུག་བྱས་བྱས་སྤྱི་འཐུས་ཀྱིས་འདི་བྱེད་ཐུབ་ཀི་རེད་བསམ་བ་ད་དེ་ང་ཙམ་མ་རེད་ཕྱི་རྒྱལ་སྤྱི་འཐུས།

འབུལ་འབབ་འདི་སྤར་ཆ་གནང་དགོས་ཀྱི་འདུག་ཟེར་ནས་ད་ལྟ་བགྲོ་གླེང་འགྲོ་དང་འགྲོ་བཞིན་པ་ཅིག་ཆགས་བསྡད་ཀྱི་ཡོད་རེད་ཐག་གཅོད་ད་ལྟ་བབ་ཐུབ་ཡོད་མ་རེད། སྔ་མ་དང་བསྡུར་བ་ཡིན་ན་ཨ་ནི་ཅིག་སྔ་མ་ཡིན་པ་ཡིན་ན་ཨ་ནི་ཅིག་དཔྱ་ཁྲལ་དོད་དེ་ལ་ཡར་སྒོར་མོ་བཞི་བཅུ་ཞེ་བརྒྱད་རེད་ད་ལྟའི་སྒོར་མོ་ཉིས་བརྒྱ་བཞི་ཅིག་ལ་ཡར་སྤར་དགོས་ཀྱི་འདུག་གསུངས་ནས་ད་རྣམ་པ་ཚོ་གྲོས་ཚོགས་ནང་ལ་ཡར་བགྲོ་གླེང་གནང་དང་གནང་བཞིན་པ་རེད། ཨ་ནི་དེ་བཞིན་གྱི་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡར་ད་ཌོ་ལར་གོ་བཅུ་གོ་བརྒྱད་ད་དེ་འདྲས་ཅིག་གི་ད་ལྟ་འདི་སྒང་གླེང་སློང་བྱེད་བཞིན་པའི་གནས་སྟངས་ཅིག་ཆགས་འདུག་ཐག་བཅད་མེད་པའི་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད། མཐའ་མ་འདི་ང་བསྟན་འཛིན་ལེགས་གྲུབ་ལགས་ད་དོན་གྱི་བདག་པོ་རྣམ་པ་ཚོ་དཔལ་འབྱོར་ལས་ཁུངས་འདི་ཆགས་བསྡད་ཀྱི་ཡོད་རེད་འདི་སྒང་ལ། ད་རིང་ང་ཚོའི་རླུང་འཕྲིན་གསན་མཁན་མང་པོ་ཅིག་གིས་ད་ད་ལྟའི་གྲོས་ཚོགས་ལས་རིམ་འདིའི་ནང་ལ་ཡ་མང་པོ་ཅིག་གི་ཐུགས་སྣང་དང་དོ་སྣང་ཆེན་པོ་ཅིག་དང་ད་འདི་ལ་ཡ། ག་ཞུ་བ་རེད་ད་ལྟའི་གནས་སྐབས་འདི་ལ་ཡ་གྲོས་ཚོགས་ཀྱི་ལས་རིམ་ནང་ལ་ཡ་བརྗོད་གཞི་མང་པོ་ཅིག་འཕྲོས་ཡོད་རེད་འདི་ནང་ལོགས་ནས་གླེང་སློང་ཤུགས་ཆེན་པོ་ཅིག་དང་འགྱུར་བ་ཆེན་པོ་ཅིག་འདི་དང་བླངས་དཔྱ་དངུལ་འདི་སྒང་ལ་ཡ་འགྱུར་བ་ཕྱིན་པ་རེད། ད་ངས་ལས་རིམ་མཚམས་མ་བཞག་གོང་ལ་ཡ་དཔལ་འབྱོར་དྲུང་ཆེའི་ལས་ཚབ་བསྟན་འཛིན་ལེགས་གྲུབ་ལགས་མཐའ་མ། རྒྱ་ཆེ་མང་ཚོགས་ལ་ཡ་བརྡ་ལན་གཙོ་བོ་ག་རེ་གནང་ཡ་ཡོད་ན་དེ་གཅིག་བཀའ་འདྲི་ཞུ་བའི་ཐོག་ནས་ངས་མཚམས་བཞག་གི་ཡིན།
ད་ངས་ཀྱིས་ད་ལྟ་རྒྱ་ཆེ་མང་ཚོགས་ལ་ད་འབོད་སྐུལ་ཞུ་ཡས་ཟེར་ནའི་རེད་བརྡ་ལན་ཞུ་ཡས་ཟེར་ནའི་རེད་གཙོ་བོ་དེ་ད་ད་ལྟའི་སྐབས་འདིའི་བཀའ་ཤག་གིས་ད་དགོངས་པ་ཆེན་པོ་ཅིག་བཞེས་བྱས་ད་མི་མང་གི་བདེ་སྡུག་ཁོ་རང་ལ་བསམ་བྱས་ད་ལྗང་གུའི་ལག་དེབ་བཟོ་ཡས་ཀྱི་རྩ་འཛིན་ལམ་སྟོན་གྱི་བསྐྱར་བཅོས་གནང་བྱས་གུ་ཤངས་ཞེ་པོ་ཅིག་གནང་ཡོད་རེད། ད་ལན་གྱི་གྲོས་ཚོགས་ཀྱི་དེའི་ནང་ལོགས་ལས་ཀྱི་ད་ད་ལྟ་ཆག་ཡང་གྱི་གྲོས་ཆོད་བཅས་གནང་སྤེལ་ཡོད་རེད། དེ་འདྲའི་ཐོག་ནས་ད་མི་མང་ཚང་མས་ཀྱི་ད་ད་ལྟ་བར་དུ་གཙོ་བོ་ད་ཕྱི་རྒྱལ་ལ་བཞུགས་མཁན་མི་མང་ཚོས་ཀྱི་ཡ་ད་ལོ་ལ་དཔྱ་ཁྲལ་དང་ཕྱག་ལས་ཡོད་པ་ཡིན་ན་ད་ཌོ་ལར་ལྔ་བཅུ་བསྡོམས་བྱས་སྒོར་མོ་དགུ་བཅུ་གོ་དྲུག་གནང་གི་ཡོད་རེད་བ། འོ་འདི་ད་ད་ལྟ་བར་དུ་བསྡུ་ཆད་གྱུར་པ་རྣམས་ལ་ཆག་ཡང་འདི་གོ་སྐབས་དེ་ཡིན་གཅིག་མིན་གཅིག་ཤེས་ན་གལ་ཆེན་པོ་རེད་བསམ་གྱི་འདུག་ད་གོ་སྐབས་དེ་ང་ཚོས་ལོ་གཅིག་གི་ལན་ཁག་ཏུ་བཞག་ཡོད་རེད་བྱས་ཙང་ལོ་གཅིག་གི་ནང་ལོགས་ལ་དེ་གོ་སྐབས་དེ་ལེན་ཐུབ་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་བྱས་ཨ་ནི་དཔྱ་དེབ་མེད་པ་ད་དེ་འདྲ་ཡོད་པ་ཡིན་ན

ཕོགས་ཡོད་ལས་བྱེད་སོགས་ཀྱིས་རྩ་ཕོགས་ཀྱི་བརྒྱ་ཆ་བཞི་བཞི་ཡར་བསྡུས་དུས་ཙམ་པ་ལ་དཔེར་ན་ཆ་བཞག་ནས་ང་རང་འདྲ་བོ་ཆ་བཞག་པ་ཡིན་ན་ལོ་ལ་ཌོ་ལར་སུམ་བརྒྱ། སུམ་བརྒྱ་མན་ཆད་ཡར་བསྡུས་ཀྱི་ཡོད་རེད་དཔྱ་ཁྲལ་ཁོ་རང་ནས། དེ་འདྲས་ལས་ད་གཟོད་ང་ཚོས་དེ་ལྟར་བོད་མིའི་སྒྲིག་འཛུགས་ཀྱི་གླ་ཆ་ད་ཞེ་དྲག་ཆེ་ཡོད་མ་རེད་དེ་ཡིན་ནའི་གི་ད་ད་བར་ལ་ཕོགས་ཆེན་པོ་ཟ་མཁན་ད་ད་སྨན་ཁང་ད་དེ་ཚོ་ནས་ད་ང་ཚོ་བཞི་བཞི་ཡར་བསྡུས་ཡོང་དུས་ཙམ་པ་ལ་ཁོང་ཚོའི་གི་ད་དེ་རྩིས་པ་ཡིན་ན་ཕལ་ཆེར་ཌོ་ལར་ལྔ་བརྒྱ་དྲུག་བརྒྱ་ད་ཕལ་ཆེར་བསྡུས་ཀྱི་ཡོད་ཀྱི་རེད་བསམ་གྱི་འདུག་ལོ་ལ།

བོད་མིའི་སྒྲིག་འཛུགས་དང་བོད་ཀྱི་རྩ་དོན་ལ་ཐུགས་འཁུར་ཞུ་ཞུ་གི་ཡོད་རེད་ལ་འདི་ཚང་མ་ལ་འབོད་སྐུལ་ཞུས་བྱས་ཨ་ནི་ཡིན་གཅིག་མིན་གཅིག་འདི་ཆ་ཤས་ལེན་བྱས་ནས་མུ་མཐུད་ནས་དཔྱ་ཁྲལ་དེ་འབུལ་རོགས་གནང་ཟེར་འདི་ཞུ་ཡས་ཡིན་པ།
ལགས་ལགས་སོ། བོད་མི་མང་ཨོ་སྟྲོ་ལི་ཤའི་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་དང་དེ་བཞིན་གྱི་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་དྲུང་ཚབ་བསྟན་འཛིན་ལེགས་གྲུབ་ལགས་རྣམ་པ་གཉིས་ནས་ཨ་ནི་ད་རེས་ཀྱི་གྲོས་ཚོགས་འདིའི་ཐོག་ལ་ཡ། དང་བླངས་དཔྱ་དངུལ་དང་འབྲེལ་བའི་སྐོར་ལ་འཛིན་སྐྱོང་བཀའ་ཤག་གི་གྲོས་ཆོད་དེ་དང་གུ་ཡངས་ཀྱི་གྲོས་ཆོད་དེ་དང་དེ་བཞིན་གྱི་ཁྲིམས་ཡིག་བསྐྱར་བཅོས་ལ་སོགས་པའི་བརྗོད་གཞི་དེའི་ཐོག་ལ་ཡང་ང་ལ་བཀའ་འདྲི་ཞུ་བའི་དུས་ཚོད་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན།